གཟའ་ཟླ་བའི་ཉིན་མོར་ལྷོ་ཀོ་རི་ཡར་སྦྱོང་བརྡར་གྱི་སྨན་པ་ཚོས་སྡེབ་ཏུ་རྩ་དགོངས་ཀྱི་སྙན་ཞུ་བརྒྱབ་པར་བརྟེན་སྨན་ཁང་དུ་ནད་པ་རྣམས་ལ་གཤགས་བཅོས་གཙོས་པའི་སྨན་བཅོས་རྣམས་དུས་ཐོག་ལ་ཐོབ་མེད་པ་རེད་འདུག་ལྷོ་ཀོ་རི་ཡའི་འཕྲོད་བསྟེན་བློན་ཆེན་གཞོན་པ Park Min Soo ཡིས་གསུངས་ན་གཞུང་གིས་སྨན་གྱི་སློབ་གྲྭར་སློབ་ཕྲུག་མང་དུ་གཏོང་རྒྱུའི་འཆར་གཞི་བཏོན་པར་བརྟེན་སྦྱོང་བརྡར་སྨན་པ་ཁྱོན་བསྡོམས་གཅིག་ཁྲི་སུམ་སྟོང་ནས་བརྒྱ་ཆ་ལྔ་བཅུ་ལྷག་གིས་རྩ་དགོངས་ཞུ་རྒྱུའི་སྙན་ཞུ་བརྒྱབ་སོང་ཅེས་གསུངས་འདུག། སྨན་པའི་ལས་ཀ་ནས་རྩ་དགོངས་སྙན་ཞུ་རྒྱབ་མཁན་ཁོངས་ནས་སྦྱོང་བརྡར་སྨན་པ་གཅིག་སྟོང་དྲུག་བརྒྱ་སུམ་ཅུ་ཡིས་གཟའ་ཟླ་བའི་དགོང་མོ་ནས་ལས་ཀར་ཡོང་མཚམས་བཞག་ཡོད་པ་རེད། འཕྲོད་བསྟེན་གྱི་གནས་ཚུལ་དེ་ལྷག་པའི་སྐབས་ལ་ལྷོ་ཀོ་རི་ཡའི་བློན་ཆེན་ལྷན་ཚོགས་རྣམས་འཛོམས་ཡོད་པ་རེད། 의료 현장의 주역인 전공의와། སྦྱོང་བརྡར་སྨན་པ་དང་སྨན་གྱི་སློབ་ཕྲུག་ཚོ་ནི་ང་ཚོའི་ད་ལྟ་དང་མ་འོངས་པའི་སྨན་གྱི་སྡེ་ཚན་གྱི་འགོ་ཁྲིད་རྣམ་པ་རེད། ཁྱེད་ཚོས་མཉམ་འབྲེལ་གྱི་ལས་འགུལ་སྤེལ་ནས་མི་མང་གི་ཚེ་སྲོག་དང། འཕྲོད་བསྟེན་བཙན་ཁྲིད་བྱེད་རྒྱུ་མེད། མི་དམངས་ཀྱི་ཚེ་སྲོག་དང་འཕྲོད་བསྟེན་སྲུང་སྐྱོབ་བྱེད་རྒྱུ་ནི་གཞུང་གནས་རྒྱུའི་རྒྱུ་མཚན་ཆགས་ཡོད་པ་དང་གཞི་རྩའི་རྩ་ཁྲིམས་ཀྱི་ལས་འགན་ཡང་རེད་དེར་བརྟེན་གཞུང་ལ་མི་དམངས་ཀྱི་སྲོག་དང་འཕྲོད་བསྟེན་ལྟ་སྐྱོང་བྱེད་རྒྱུར་མཐུན་རྐྱེན་རྣམས་ཚགས་ཚུད་པོའི་ངང་འཛིན་སྐྱོང་བྱེད་རྒྱུའི་ལས་འགན་ཡོད་རེད་ཅེས་གསུངས་འདུག་འཕྲོད་བསྟེན་བློན་ཆེན་གཞོན་པས་སྦྱོང་བརྡར་སྨན་པ་རྣམས་མགྱོགས་པོ་ལས་ཀར་ལོག་དགོས་ཞེས་གསུངས་འདུག་ལྷོ་ཀོ་རི་ཡའི་ནད་པ་ཁག་ཅིག་གིས་སྦྱོང་བརྡར་སྨན་པའི་ངོ་རྒོལ་གྱི་ཚུལ་དུ་ལས་མཚམས་བཞག་པར་སྐྱོན་བརྗོད་བྱས་པ་མ་ཟད་ལྷོ་ཀོ་རི་ཡ་ནི་ཡར་རྒྱས་ལྡན་པའི་རྒྱལ་ཁབ་ཚོའི་གྲས་ནས་སྨན་པ་ཉུང་ཤོས་ཡོད་པའི་རྒྱལ་ཁབ་ཞིག་ཡིན་པར་བརྟེན་ང་ཚོས་སྨན་པ་མང་དུ་གཏོང་ན་གྲོང་གསེབ་ས་ཆར་སྨན་བཅོས་ལྟ་སྐྱོང་བྱེད་ཐུབ་རྒྱུ་ཡིན་ཙང་སྦྱོང་བརྡར་སྨན་པ་ཚོས་ལས་མཚམས་བཞག་ནས་ངོ་རྒོལ་བྱེད་རྒྱུའི་རྒྱབ་ཀྱི་རྒྱུ་མཚན་དེ་བསམ་ཤེས་བྱེད་ཐུབ་ཀྱི་མི་འདུག་ཅེས་བརྗོད་འདུག། ལྷོ་ཀོ་རི་ཡའི་འཕྲོད་བསྟེན་ལྷན་ཁང་གིས་སྨན་གྱི་སློབ་གྲྭར་ལོ་གཅིག་ལ་སྨན་པ་སྦྱོང་བརྡར་གྱི་སློབ་ཕྲུག་ས་མིག་ཉིས་སྟོང་མང་དུ་གཏོང་དགོས་པའི་རྒྱུ་མཚན་ནི་སྨན་པ་མ་འདངས་པའི་དཀའ་ངལ་སེལ་རྒྱུ་དང་ལྷག་པར་དུ་རྒྱལ་ཁབ་ནང་རྒན་རབས་མང་དུ་འགྲོ་བའི་སྐབས་ལ་སྨན་པའི་དགོས་མཁོ་ཆེ་རུ་འགྲོ་བཞིན་པ་དེ་སྐོང་ཆེད་རེད་ཅེས་བརྗོད་འདུག་ལོ་གཅིག་ལ་ལྷོ་ཀོ་རི་ཡ་ནང་སྨན་གྱི་སློབ་གྲྭར་སྨན་པ་སྦྱོང་མཁན་གྱི་སློབ་ཕྲུག་སུམ་སྟོང་ཙམ་ལེན་གྱི་ཡོད་པ་དང་གཞུང་གི་སྲིད་ཇུས་གསར་པ་ལྟར་ན་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ནས་བཟུང་ལོ་གཅིག་ལ་སློབ་ཕྲུག་ལྔ་སྟོང་བསྡུ་རྒྱུ་བྱས་ཡོད་པར་བརྟེན་ལོ་ལྔ་ཡི་ནང་ལ་སྨན་པ་ཁྲི་གཅིག་མང་དུ་འགྲོ་རྒྱུ་ཡིན་འདུག་ལྷོ་ཀོ་རི་ཡར་མི་སྟོང་ཕྲག་གཅིག་ལ་སྨན་པ་གཉིས་ཙམ་ལས་མེད་པ་ནི་ཡར་རྒྱས་ལྡན་པའི་རྒྱལ་ཁབ་ཀྱི་ཚད་གཞི་ལྟར་ན་ཉུང་ཉུང་ཡིན་པ་རེད་འདུག་ཡང Gallup Poll ཞིབ་འཇུག་ཁང་གིས་ལྷོ་ཀོ་རི་ཡའི་མི་མང་གི་བསམ་ཚུལ་བསྡུས་པ་ལྟར་ན། མི་བཞི་ཆ་གསུམ་གྱིས་སྨན་པའི་སློབ་ཕྲུག་མང་དུ་གཏོང་རྒྱུར་རྒྱབ་སྐྱོར་བྱེད་ཀྱི་ཡོད་པ་རེད།